གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་སྐུ་ཁམས་བཟང་ང་རྡོ་རྗེ་དགྲ་འདུལ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁ་བའི་བྲོ་ར་གི་ལེ་ཚན་དེ་ཏག་ཏག་འགོ་འཛུགས་བྱེད་རྒྱུ་ཡིན། དེ་རིང་ཁ་བའི་བྲོ་ར་གི་བརྗོད་གཞི་དེའི་ནང། ཉེ་ལམ། ད་ཅིག་རྒྱ་ནག་གིས་བཏང་བའི་གི། མཁའ་དབྱིངས་ནང་འཕུར་སྐྱོད་བྱེད་བཞིན་པའི་གི་ད་ཅིག་གསང་མྱུལ་གྱི་ལྒང་ཕུག་ཞིག་ལ་ཨ་མི་རི་ཀ་ཡིས་མེ་འཕེན་བྱས་པའི་གི་གནས་ཚུལ་དེ་བྱུང་རྗེས། ཨ་ནི་ད་ལྟ་ཨ་མི་རི་ཀ་དང་རྒྱ་ནག་བར

ལགས་སོ། ད་ད་ལྟ་དེ་འཚོལ་ས་ལ་ཆེ་གི་ཆེ་ཡིན་གྱི་རེད། ད་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་འབྲེལ་བ་དེ་ཡང་ཅི་འཛམ་བུ་གླིང་སྤྱི་ཡོངས་ཀྱི་ཡང་ཅི་བདེ་སྡུག་ཟེར་ན་རེད་དེ་འདྲ་དང་འབྲེལ་བའི་ཐོག་ལ་འབྲེལ་བ་དེ་གནད་འགག་ཆེན་པོ་ཅིག་ཆགས་སྡོད་ཀྱི་ཡོད་རེད། ད་ད་ལྟ་གནད་དོན་དབྱེ་ཞིབ་བྱེད་མཁན་དེ་ཚོ་གིས་ག་རེ་ཟེར་གྱི་འདུག་ཟེར་ན་ཨ་ནི་ད་ལྟ་དེ་ཁ་སྔོན་རྒྱ་ནག་གི་གསང་མྱུལ་གྱི་ད་ལྒང་ཕུག་ཞིག་ལ་ཨ་མི་རི་ཀ་གིས་མེ་འཕེན་བྱས་ནས་ད་ཅིག་གཏོར་བའི་གི་གནས་ཚུལ་བྱུང་ཡོད་རེད་ཨ་ནི་དེ་གི་རྗེས་ལ་ད་དུང་རེས་གཟའ་པ་སངས་དང་ཡང་རེས་གཟའ་སྤེན་པ་དེ་འདྲ་ཉིན་ཁག་སོ་སོ་ལ་ཡང་ཅི་ད་ཅིག་ངོས་འཛིན་མ་ཐུབ་པའི་གི་མཁའ་དབྱིངས་ནང་ལ་འཕུར་སྐྱོད་བྱེད་བཞིན་པའི་གི་དངོས་པོ་གཉིས་ལ་ཡང་ཨ་མི་རི་ཀ་གིས་དེ་མཚུངས་གི་མེ་ཤུགས་འཕུར་མདེལ་གྱིས་གཏོར་རྒོལ་བྱས་ནས་གནས་ཚུལ་བྱུང་ཡོད་རེད། ད་ད་ལྟའི་ཆ་ལ་ད་ཅིག་ངོས་འཛིན་མ་ཐུབ་པའི་གི་ད་མཁའ་དབྱིངས་ནང་འཕུར་སྐྱོད་བྱེད་བཞིན་པའི་དངོས་པོ་དེ་ནི་ད་རྒྱ་ནག་གི་ཡིན་མ་ཡིན་ཧ་གོ་གི་ཡོད་མ་རེད་དེ། ད་དེ་སྔོན་གྱི་ད་ད་དེ་ལྒང་ཕུག་དེ་རྒྱ་ནག་གི་ཡིན་པ་རྒྱ་ནག་ཁོ་རང་ཚོ་རང་གིས་ངོས་ལེན་བྱས་གཅིག་གསང་མྱུལ་ཨ་མི་རི་ཀ་གིས་ཟེར་ན་ད་གསང་མྱུལ་གྱི་ལྒང་ཕུག་རེད་ཟེར་ཡག་གི་གནས་སྟངས་དེ་འདྲ་ཅིག་བྱུང་བསྡད་ཡོད་རེད། ད་དེ་འབྲེལ་གྱི་དེ་ཐོག་མར་གནས་ཚུལ་དེ་འདྲ་ཅིག་གོ་ཡོང་དུས་བསྟན་ཐོན་ས་ལ་གཅིག་རྒྱལ་སྤྱིའི་གི་གནད་དོན་དང་གང་ཅིའི་ཐོག་ལ་དོ་སྣང་བྱེད་སྡོད་མཁན་འདྲ་པོ་ཅིག་རེད། དེ་ཡང་ཅི། གནས་ཚུལ་ཆེ་ས་འདྲ་པོ་ལ་ཅིག་ཁྲིད་འགྲོ་ཡ་འདྲ་པོ་དང། དེ་ཡང་ཅི། མི་མང་པོ་ཅིག་གིས་དེ་ལ་དོ་སྣང་བྱེད་དགོས་ཡ་གི་གནས་ཚུལ་དེ་འདྲ་འདྲ་པོ་ཅིག་ཆགས་ཀྱི་འདུག་བས་ཆེས་ཀྱི་ཐོག་མར་དེ་ཐོག་ལ་ཅིག་གཟིགས་ཚུལ་འདྲ་པོ་ཅིག་ག་འདྲ་འདྲ་པོ་ཅིག་འདུག།

ཐོག་མ་ད་རེས་ནང་བཞིན་གྱི་ཅིག་རྒྱལ་ཁབ་གཞན་དང་གཞན་གྱི་གནམ་ལ་འཕུར་བ་ཡིན་ན་འདྲ་ནི་ས་ཐོག་ནས་ཡོང་བ་ཡིན་ན་འདྲ་དེ་འདྲའི་ཞིག་གི་འཛུགས་སྐྱོང་བྱེད་ཆེད་ནི། ལྷག་པར་དུ་དམག་ཆེན་གཉིས་པའི་སྐབས་ལ་དམག་ཆེན་གཉིས་པའི་རྗེས་ལ་སོགས་རེད་ད་ཨ་རི་ཁོ་རང་གི་མཁའ་ཐོག་ཡིན་ན་འདྲ་ས་ཐོག་ནས་ཡིན་ན་མཚོ་ཐོག་ནས་ཅིག་བཙན་འཛུལ་བྱས་བཞག་པའི་དེ་འདྲའི་ཞིག་གི་ནི་ལ་ངོས་འཛིན་བྱེད་ཇི་འདྲ་ཡིན་པ་ཉེན་ཁ་ཅན་ཡིན་པ་ནི་ཨ་རི་གི་ཅིག་མི་དམངས་ཡིན་ན་རྒྱལ་ཁབ་ཁོ་རང་གི་སྲུང་སྐྱོབ་ལ

སྤྱི་དམངས་དང་གནས་སྟངས་འཛམ་གླིང་གི་གཅིག་རྒྱལ་ཁབ་རྒྱལ་ཁབ་བར་གྱི་འབྲེལ་བ་གི་སྤྱི་དམངས་ཀྱི་ཐོག་ནས་བྱས་པ་ཡིན་ན་སྤྱི་བཏང་གི་འབྲེལ་བ་ཐོག་ནས་བྱས་ན་དེ་ཡི་ནི་ཇེ་སྡུག་སུ་འགྲོ་ཡ་གི་ནི་གནས་ཚུལ་ཞིག་ཡིན་པ་ངས་མཐོང་གི་འདུག་ལགས། ལགས་སོ། ད་གཅིག་གསུངས་པ་ནང་བཞིན་རང་རེད། ཨ་མི་རི་ཀ་སྲིད་འཛིན་ཇོ་བྷའི་ཏིན་གྱིས་ད་དེ་མར་གཏོར་ཤོག་ཟེར་ནས་བཀའ་བཏང་དགོས་ཀྱི་ཡོད་རེད་ཨ་ནི་ཁོང་རང་གིས་བཀའ་བཏང་ཡ་དེའོ། གཅིག་ད་ཨ་མི་རི་ཀ་གི་གཅིག་རྒྱལ་ཁབ་བདག་དབང་ལ་བཙན་འཛུལ་བྱས་པ་རེད་ཨ་མི་རི་ཀ་གི་ས་ཐོག་ལ་ནི་ཆོག་མཆན་མེད་པའི་གི་དེ་འདྲའི་བཙན་འཛུལ་བྱས་པ་དེ་རྒྱ་ནག་གི་དཔེ་དེ་འགན་ལེན་མེད་པའི་གི་བྱེད་སྟངས་དེ་འདྲ་ཅིག་རེད་ཟེར་ནས་ཁྱེད་ཀྱིས་གསུངས་པ་ནང་བཞིན་གཅིག་རེད་ཨ་མི་རི་ཀ་ཁོ་རང་ཚོ་གི་རྒྱལ་ཁབ་ཀྱི་བདག་དབང་དང་མཁའ་དབྱིངས་ཀྱི་བདག་དབང་དེ་ཚོ་ལ་གནད་འགག་ཆེན་པོ་ཞེ་པོ་ཞིག་རྩིས་བྱས་ནས་གཏོར་ཤག་ཟེར་ན་ཡང་ནི་འདི་གཏོར་བ་དང་འདྲ་ཅིག་རེད་འདུག་ད་ད་ལྟ་ཨ་མི་རི་ཀ་གི་ཟེར་ན་ཅིག་གཏོར་ཡ་དེ་ཅིག་དེ་ཨ་མི་རི་ཀ་གི་ས་ཁ་ས་ཁུལ་ལ་ད་ད་ལྟ་ཅིག་ཆོག་མཆན་མེད་པའི་གི་བཙན་འཛུལ་བྱས་པ་ཅིག་ལ་ངོས་འཛིན་བྱེད་ཀྱི་འདུག་གཉིས་ཐོག་ནས་ཡང་དེ་དེ་འདྲའི་འཕུར་ཡོང་ཡ་དེའོ་ཅིག་གསང་ཉུལ་རེད་ཤག་ཟེར་ནས་ད་ཨ་མི་རི་ཀ་གི་ཐག་ཆོད་པོ་ཐོག་ནས་ཅིག་བཤད་གི་ཡོད་རེད་ད་ཡིན་ན་ཡང་རྒྱ་ནག་གི་ངོས་ནས་གི་ད་དེ་ལྒང་བུ་དེ་བར་སྣང་ལ་ད་ཅིག་ཁོ་རང་ཚོ་གི་གནམ་གཤིས་དང་འབྲེལ་བའི་ཐོག་ལ་ཞིབ་འཇུག་བྱེད་མཁན་ཅིག་རེད་ཟེར་དེ་འདྲས་ཅིག་ལབ་བསྡད་ཀྱི་འདུག་ཨ་ནི་ཁྱེད་ཀྱིས་ད་ལྟ་དེ། རྒྱ་ནག་གི་ངོས་ནས་ཀྱི་ད་ཁོ་རང་ཚོ་གི་ལབ་སྟངས་དེ་ལ་ཅིག་བལྟ་བ་ཡིན་ན་ཅིག་ཁག་མེད་པ་འདྲ་བོ་ཅིག་ཆགས་ཀྱི་འདུག་ཨེ་ད་རྒྱ་ནག་གི་སྤྱི་བཏང་ག་རེ་བྱས་པ་དེ་འཛམ་བུ་གླིང་ཐོག་ལ་ཡིད་ཆེས་བྱེད་མཁན་གྱི་དཀོན་པོ་དེ་རེད་དཀའ་ལས་ཁག་པོ་ཆགས་ཏེ་ཡོད་རེད་དེ་ཁོ་རང་ཚོས་ཟེར་བ་ཡིན་ན

ད་དེང་སང་ནི་ནད་ཡམས་ཀྱི་སྐད་ཆ་དེ་ཞིག་ར་འཁྱོང་འགྲོ་བ་རེད་ཡིན་ན་ཡང་ད་ག་རེ་ག་ཅིག་ཡོད་ཟེར་ན་དཔལ་འབྱོར་གྱི་ཐོག་ནས་དཀའ་ངལ་ཧ་ལས་པ་ཞིག་འཕྲད་བསྡད་ཀྱི་ཡོད་པ་དེ་རྒྱ་ནག་སྲིད་གཞུང་ཁོ་རང་གི་ཤེས་ཀྱི་ཡོད་རེད་དེའི་ནང་ནས་ཞི་ཅིན་ཕིན་ཁོ་རང་ད་ཐེངས་མ་གསུམ་པ་དེ་ཡང་འཚོལ་མི་ཐུབ་དེ་ནི་ཁོ་རང་གི་དབང་ཆ་འཛིན་ཡག་གི་དེ་འདྲའི་སྐབས་ཤིག་ལ་ཁོ་ད་ལྟ་ད་ཕྱི་ནང་གི་འགལ་རྐྱེན་ཟེར་ན་མི་འདུག་ཁོ་རང་ཁ་གཏད་བསྐྱར་ཡང་མང་པོ་ཞུ་བ་དང་ད་ཕྱི་སྲིད་ཀྱི་ཐོག་ནས་ཆ་བཞག་པ་ཡིན་ན་ཨ་རི་མཉམ་དུ་ཡིན་གཅིག་མིན་གཅིག་འབྲེལ་བ་སླར་གསོ་བྱས་པ་དང་འབྲེལ་བ་ཡག་པོ་བྱེད་དགོས་པ་དེ་ནི

དཔལ་འབྱོར་དེའི་ཐོག་ལ་རྒྱ་ནག་ཁོ་རང་ཡིན་གཅིག་མིན་གཅིག་ཨ་རི་དབར་འབྲེལ་བ་ཡག་པོ་བཟོ་དགོས་ཏེ། ཡག་པོ་བཟོ་ཡག་གི་གལ་ཆེན་པོ་ཡིན་གི་ཡིན་གི་ལབ་ན་ག་རེ་བྱས་ནས་ཡིན་ནི་དེ་ནི་ལྷག་པར་དུ་ཟླ་བ་གསུམ། གཉིས་པའི་ཚེས་པ་གསུམ་ཉི་མ་པུ་ལིང་ཁིན་དེ་ཨ་རི་ཕྱི་སྲིད་དྲུང་ཆེ་དེ་ཕར་རྒྱ་ནག་འགྲོ་ཡ་གཏན་འཁེལ་ཚར་འདུག་པ་སྔ་མ་ནས་དེ་ལོ་ལྔ་གི་རིང་ལ་ལོ་ལྔ་གི་རིང་ལ་ད་རེས་ཐེངས་མ་དང་པོ་ཡིན་སྐོར་རེད་ཐེངས་མ་དང་པོ་ལོ་ལྔ་གི་རིང་ཁོང་ཚོས་ད་ལི་ཕྱི་སྲིད་དྲུང་ཆེ་ཕར་ཕྱིན་ནས་ཕ་ཚ་ད་རྒྱ་ཁབ་ཨ་རི་གི་སྐུ་ཚབ་མཐོ་ཤོས་སྐོར་བས་ད་ནི་དེ་འདྲས་ཞིག་མ་ཕྱིན་པ་ལོ་ལྔ་ཕྱིན་པ་རེད་ད་འགྲོ་ཡ་གི་ཀན་ཚན་དེ་ལ་ནི

འདི་རྒྱབ་ལོགས་ལ་འདུག་བཅིངས་འགྲོལ་དམག་གིས་དེ་འདྲའི་རྒྱབ་སྐྱོར་བྱས་བསྡད་ས་གི་བཟོ་ལས་ཁང་དེ་འདྲའི་གི་ད་ལྟ་ཅིག་གོང་གི་ད་ལྟ་ལྒང་བུ་འདི་བཟོ་སྐྲུན་བྱས་པ་དེ་འདྲས་རེད་འདུག་ཟེར་ནས་བཅིངས་འགྲོལ་དམག་ཡི་རྒྱབ་ལ་རྒྱབ་ལོགས་ལ་འདུག་ཨ་ནི་ད་ལྟ་དེ་གསང་ཉུལ་བྱེད་ཀྱི་ཡོ་བྱད་ཅིག་ཡིན་པ་ཅིག་ཐེ་ཚོམ་མི་འདུག་ཟེར་ནས་ཨ་མི་རི་ཀ་གི་དེ་འདྲས་འདྲ་བོ་ཅིག་བཤད་བསྡད་འདུག་དེ་བྱས་ཡོང་དུས་ཨ་ནི་ད་ལི་རྒྱ་ནག་ཕྱོགས་གཅིག་ནས་ཡང་ཅིག

དེ་ནས་ལྷག་པར་དུ་ཁོ་ཚོ་གི་ག་དུས་ན་ཨ་རི་ཁྱེད་རང་ཚོ་གི་བེ་ཀི་འཛམ་གླིང་ག་ས་ག་ལ་ཕྱིན་ནས་ཞི་བདེ་ལ་གཏོར་སྐྱོན་དང་ཨ་ནི་ཅིག་གི་རྒྱལ་སྤྱི་གི་ཁྲིམས་ལུགས་མ་བརྩི་མཁན་དེ་འདྲས་ཡིན་ཟེར་ནས་ལྷག་པར་དུ་སྐྱོན་བརྫོད་བྱས་བསྡད་ཡོད་རེད་ཡིན་ན་ད་རེས་ཨ་ནི་ག་རེ་བྱས་ནས་རྒྱ་ནག་གི་དེ་འདྲས་གི་གསང་བའི་གི་ལས་ཀ་ལས་འགན་སྒྲུབ་ཐུབ་པ་དེ་འདྲས་ཞིག་ཨ་ནི་ལྒང་བུ་དེ་འདྲས་ཞིག་ག་རེ་བྱས་ནས་ཨ་རི

གཏོར་བ་ཡིན་ན་འོག་ལ་མི་ཚོ་ལ་གནོད་སྐྱོན་ཕོག་ས་རེད་ཚེ་སྲོག་ཤོར་ཡག་གི་ཉེན་ཁ་དེ་འདྲ་འདུག་ཟེར་ལེན་ད་འགན་ཡོད་གི་འགན་ཡོད་པའི་ཐོག་ནས་ཁོང་ཚོ་གི་དམག་སྤྱི་དེ་ཚོ་གི་ཁོང་སྲིད་འཛིན་བྷའི་དན་ལ་དེ་འདྲ་ཞུས་བྱས་ནས་ཨ་ནི་ཁོང་ཚོ་མཚོ་ཐོག་ལ་སླེབས་དུས་མར་གཏོར་རྒོལ་བཏང་བ་གཅིག་དང་ད་གཅིག་གཏོར་རྒོལ་བཏང་ས་གི་ད་ལྟ་དེ།

ཅིག་རྒྱལ་ཁབ་ཀྱི་བདེ་འཇགས་རེ་གང་ཅིའི་ཐོག་ནས་ཅིག་ཡིན་འབྲུག་ཆང་འདྲ་པོ་ཅིག་ཆགས་དགོས་རེད་པས་ཨ་མི་རི་ཀ་ནང་ལོགས་ལ་ཡང་འགའ་ཤས་ཅིག་གིས་དང་པོ་སྔ་སེ་སེ་ནས་མ་གཏོར་ནས་ག་རེ་བྱས་ཡིན་ཟེར་ནས་སྤྱི་མཐུན་ཚོགས་པ་གི་ངོས་ནས་ད་ལྟ་ཡང་ཇོ་བྷ་ཡི་ཌན་ལ་སྐྱོན་བརྗོད་བྱེད་ཡ་གི་དེ་ཡང་ཡོང་གི་འདུག་བ་ལ། ང་རེད་ང་རེད་ང་རེད། ང་རྣ་བའི་ན་དེ་བདེན་པ་རེད་ཁོང་ཚོ་ག་རེ་བྱས་ནས་དང་པོ་འཛུལ་བ་དང་འཛུལ་བ་ད་ག་ག་རེ་བྱས་ནས་མ་གཏོར་བ། རེད་ད། ཨནི། དེ་ད་དེ་དྲི་བ་ད་རང་རང་བཞིན་གྱི་ཅིག་སླེབས་ཡོང་དགོས་པ་རེད། ཁོ་མ་ཤེས་ཟེར་ན་ཤེས་ཚར་བ་རེད། ཤེས་ཚར་ནས་ཨནི། ཁོ་གང་ཡིན་ན་མིན་ན་ཁོ་ཉེན་ཁ་ཅན་པ་ཞིག་ཡིན་པ་ཁོ་ནས་བརྩི་འཇོག་བྱེད་གི་འདུག་ཨ། ཉེན་ཁ་ཅན་པ་བརྩི་འཇོག་བྱེད་ན་ད་ཁོ་ལམ་སང་དེ་རྒྱ་ནག་ལ་མ་སྐད་ཆ་བཤད་བྱས། ཨནི། ཨོ་འདི་འདྲ་ཞིག་ཁྱེད་རང་ཚོ་ས་ཆ་ནས་ཡོང་གི་འདུག་ཨནི་ང་ཚོ་གཏོར་གི་ཡིན་ད་ཟེར་ཡ་དང། ཡང་མིན་ན་ཁྱེད་རང་ཚོ་ཕར་འཐེན་ཤོག་ཟེར་ཡ་ད་དེ། གནམ་གྲུའི་ཁོ་མི་གཏང་ན་མ་གཏང་ན་གོ་འདོད་ཁོ་དེ་བཀོད་སྤྱོད་བྱེད་ཐུབ་གི་འདུག་ཨ་དེ། ཨོ་ཡ།

དེ་ཚོ་རྐུན་མར་ཤོར་གི་རེད་ཨ་ནི་ཕོ་རབ་དགའ་པོར་ཤོར་གི་རེད་དེ་གའི་ཉེན་ཁ་དང་སེམས་ཁྲལ་གིས་ནད་རྒྱ་ནག་ལ་གང་ཐུབ་ཐུབ་ཀྱིས་སྟོན་དགོས་མིན་འགྲོ་བསམ་བསམ་དུས་ཁོ་གཉིས་ཐུག་ས་ནས་ཁོ་གཉིས་ཚོང་འབྲེལ་བྱ་ཡ་མིན་འགྲོ་བསམ་གི།
ད་ལྟ་དེ་ཏིན་ཐོས་ས་ལ་དེ་ཉེན་ཁ་ཅིག་ཆགས་གི་འདུག་ད་རྒྱ་ནག་གི་ཕྱོགས་ནས་ཚུར་ག་རེ་ལབ་གི་འདུག་ཁོ་རང་ཚོ་ངོས་ནས་གི་ད་ཅི་གསང་མྱུལ་མ་རེད་ད་ཅི་གནམ་གཤིས་ཞིབ་འཇུག་བྱེད་མཁན་གི་དེ་འདྲ་རང་རེད་ཟེར་ཨ་ནི་ལྷག་པར་དུ་ཨ་མི་རི་ཀ་གི་ད་རེས་གཏོར་རྒོལ་བཏང་བ་འདི་ལ

ད་ལྟ་དེ་འདྲར་ང་ཚོ་ཡིན་ན་ད་འཚོ་བ་ཡག་པོ་ཆགས་བསྡད་པའི་ཨ་མེ་རི་ཁ་ཡིན་ན Middle Class ཟེར་ཡ་ང་ཚོ་ཡིན་ན་ད་ཅིག་དཔལ་འབྱོར་རང་མགོ་ཐོན་བསྡད་པའི་གི་ནི་དེ་འདྲའི་ཅིག་གི་ནི་འདས་པའི་ལོ་སུམ་ཅུ་རང་ལ་ད་དཔལ་འབྱོར་རྒྱ་ནག་ཡར་རྒྱས་ཕྱིན་པའི་གི་ནི་གི་འབྲས་བུ་དེ་ལ་བརྟེན་བྱས་ཕྱུག་པོ་ཆགས་བསྡད་པ་དཔལ་འབྱོར་ཐོག་ལ་བརྒྱ་ཆ་བརྒྱ་ཐམ་པ་རང་མགོ་ཐོན་བསྡད་པ་འདི་གིས་དེ་གི་ཨ་ནི་ཞི་ཅིན་ཕིན་གི་ལམ་ལུགས་དེ་ལ་དགའ་གི་ཡོད་མ་ད་ཁོ་ཚོ་ཆབ་སྲིད་ཀྱི་གུ་ཡངས་པོ་དང་དམངས་གཙོ་དང་ནི་ནུབ་ཕྱོགས་མཉམ་དུ་ཚོང་བྱེད་ཡག་དེ་ཚོ་རང་དབང་གི་ད

ཨ་མི་རི་ཀ་གི་བརྡ་ལན་གསལ་པོ་ཞེ་པོ་ཅིག་སྤྲད་ཡོད་རྒྱ་ནག་ལ། གང་ཡིན་ཟེར་ན་གཅིག་རྒྱ་ནག་གི་ཡང་གཅིག་ནོར་འཁྲུལ་ཅན་གྱི་བྱ་སྤྱོད་དེ་འདྲའི་རིགས་ལ་ཨ་མི་རི་ཀ་གིས་གཅིག་བཟོད་སེམས་རྩ་བ་ནས་ནི་སྒོམ་ཐབས་མེད་པ་སྒོམ་མ་ཐུབ་པ་གི་ཐོག་ནས་ནི་ད་ལྟ་བརྡ་ལན་གསལ་པོ་ཞེ་པོ་ཅིག་སྤྲད་ཡོད་ཟེར་ཡ་གི་ད་གཅིག་ཨ་མི་རི་ཀ་ཕྱོགས་ནས་ཕྱོགས་གཅིག་ནས་ཡང་གཅིག་སྤོབས་པ་དང་ལྡན་པའི་གི་ཐོག་ནས་སྐད་ཆ་དེ་འདྲ་གཅིག་བཤད་བསྡད་གི་འདུག་ད་ད་ལྟ་གཅིག་གསང་མྱུལ་གི་ལྒང་བུ་དེ

Alaska གི་ས་ཐོག་ལ་ཡང་དེ་འདྲ་ཅིག་ངོས་འཛིན་མ་ཐུབ་པའི་དངོས་པོ་དེ་འདྲ་ཞིག་འཕུར་བསྡད་ཡོད་པ་དེ་ལ་ཡང་ཅི་ཨ་མི་རི་ཀ་གི་ངོས་ནས་ཀྱི་ཡང་མེ་ཤུགས་འཕུར་མདེལ་གྱིས་གཏོར་བཅོམ་བྱས་པའི་གི་གནས་ཚུལ་ད་བསྟུད་བསྟུད་མ་ལ་ཉི་མ་ཐེངས་མ་གསུམ་ཙམ་བྱུང་ཚར་རེད་ད་རྗེས་ཀྱི་གནས་ཚུལ་དེ་གཉིས་རྒྱ་ནག་གི་ཡིན་མ་ཡིན་དེ་གསལ་པོ་ཅིག་ཡོད་མ་རེད་དེ་འདྲ་བྱེད་ཡོང་དུས་ཅི་ཁྱེད་ཀྱི་ཡང་ཅི་གཞན་པ་འདི་གཉིས་ཡང་ཅི་ག་པར་ནས་ཡིན་པ་ད་ཅི་ང་ཚོས་ཤེས་ཐུབ་ཡ་ཅི་ཡོད་མ་རེད་དེ། ཅི་དེ་ཚོ་ཡང་ཅི་གནད་འགག་ཆེན་པོ་འདྲ་པོ་ཅི་ཡིན་པ་ཞིག་གས་གཟིགས་དགོས་དེ་འགའ་ཞིག་བྱས་ན་ཡང་ཅི་མི་གནམ་གྲུ་དང་མི་གི་ཡང་ཚེ་སྲོག་དང་དེ་འདྲ་ལ་ཡང་གནོད་སྲིད་པ་རེད་དེ་བྱས་ནས་ཁོང་ཚོ་གི་མར་མེད་པ་བཟོས་ཡིན་ཟེར་སྐད་ཆ་འདི་འདྲ་ཅིག་ཡོང་གི་འདུག་བ་ལ།
ཨ་ལགས་རེད་ད་དེ་གོང་ལ་ཞུས་པ་ནང་བཞིན་གང་ལྟར་ཁོ་རྒྱལ་ཁབ་གང་ལ་ཡོང་ན་ཧ་མ་གོ་བ་ཡིན་དུས་ཨ་ནི་ལྷག་པར་དུ་ཕུར་ཡག་གི་ས་ཆ་དེ་ཚོ་ད་ཅིག་ཞིང་ཐང་སོགས་འགྲོ་བ་དང་ཨ་ནི་ས་སྟོང་ལུང་སྟོང་མ་འགྲོ་བ་བྱས་མི་དམངས་ཡོད་ས་དང་སྲིད་གཞུང་གི་དང་ལྷག་པར་དུ་དམག་ལ་དམག་གི་གྲུ་འཛིན་དང་དམག་སྒར་དང་དེ་ཚོ་འདྲ་ཡོད་སྲིད་པ་དེ་འདྲའི་ས་ཁོ་ན་ཁོ་ལ་ཅིག་ཕུར་བ་ཡིན་ན་རྒྱལ་ཁབ་སུ་དང་སུ་ཡིན་ན་དེ་ཁོ་ཏན་ཏན་སེམས་ཁྲལ་བྱེད་དགོས་པ་ཞིག་དང་དོ་སྣང་བྱེད་དགོས་པ་ཞིག་ཡིན་པ་རེད་དེ་རྒྱ་ནག་ཡིན་མིན་ཟེར་དེ་ད་ད་དོགས་པ་འདྲ་པོ་ཅིག་ཡོང་ན་མ་གཏོགས་དེ་ང་ཚོ་དུ་བསམ་བློ་བཏང་ད

ཨུ་རུ་སུ་གིས་དེ་འདྲ་བྱེད་གི་མ་རེད་བསམ་གྱི་འདུག་དེ་མིན་གི་ནས་ཁྱིམ་མཚེས་རྒྱལ་ཁབ་གང་ནས་དེ་ལྷོ་ཨ་མེ་རི་ཀ་གི་རྒྱལ་ཁབ་གང་གི་དེ་འདྲ་ཞིག་ལྒང་ཕུ་ཞིག་བཏང་ཡོང་གི་རེད་བཏང་ཡོང་པ་ཡིན་ན་དེ་ཨ་རི་ཀ་ལ་ཁོ་སྙན་ཞུ་ཞུས་ན་མ་གཏོགས་ཤིག་གི་ཨ་ནི་དེ་ནས་ཁོ་འདི་བྱེད་ད་ཡོ་རོབ་ནས་དེ་འདྲ་བྱེད་གི་མ་རེད་བྱེད་ད་ད་ཕལ་ཆེར་ཟེར་ན་ད་ལྟ་ངོས་འཛིན་བྱེད་མ་ཐུབ་ཟེར་དེ་ཡིན་རྒྱུ་དེ་རྒྱ་ནག་རེད་ད་རྒྱ་ནག་ཡིན་པ་དེ་ལ་ག་རེ་བྱས་ནས་རྒྱ་ནག་དེ་འདྲ་བྱེད་དགོས་ཟེར་ན་ཨ་ནི་ད་གིན་གོང་ནས་ཞུ་རྒྱུ་མ་བྱུང་ད་ཨ་ནི་མའོ་ཏུང་གི་ག་ས་ཞི་ཅིན་ཕིང་ལ་ངོ་རྒོལ་བྱེད།

རྒྱ་མཚོ་ནས་ཕུཊ་ཁྲི་བཞི་ཁྲི་བཞི་ཙམ་ཅིག་གི་སྟེང་ལ་འཕུར་སྐྱོད་དེ་འདྲ་བྱེད་ཀྱི་ཡོད་རེད། དེ་འདྲ་བྱས་དུས་དེ་གི་ཁ་ལམ་ཟེར་ན་ད་གནམ་གྲུ་འགྲོ་ས་གི་ལམ་ཁ་དེ་འདྲའི་གི་ལ་ཡང་ཉེན་ཁ་བཟོ་སྲིད་ཡས་ཀྱི་དེ་འདྲའི་གི་གནས་སྟངས་ཅིག་རེད་རེད་འདུག་དེ་བྱས་དུས་ད་གནད་དོན་འདི་གི་ཐོག་ལ་ཨ་མི་རི་ཀ་གི་བདེ་སྲུང་ལྷན་ཁང་གི་མགྲིན་ཚབ་པ་དང་ཨ་ནི་དམག་དཔོན། ཨ་ནི་དེ་བཞིན་ག་རེ་ཟེར་གྱི་རེད་ཅིག་ཨ་མི་རི་ཀ Canada རང་གི་དྲག་པོ་གི་དཔོན་རིགས་རྣམས་ལ་འབྲེལ་བ་ཟབ་པོ་བྱས་ནས་ཨ་ནི་ཨ་མི་རི་ཀ་གི་དམག་གྲུ F-22 ཟེར་གྱི་འདུག་ག་དེ་འདྲ་ཅིག་གིས་ད་མེ་ཤུགས་འཕུར་མདེལ་གྱི་ཐོག་ནས་གཏོར་རྒོལ་ཞིག་བྱས་ནས་ཨ་མི་རི་ཀ་གི་ས་ཐོག་ལ་ད་ད་ལྟ་འདི་མར་འཕུར་སྐྱོད་བྱེད་ཡས་ཀྱི་ངོས་འཛིན་མ་ཐུབ་པའི་གི་དངོས་པོ་དེ་མར་ཕབ་ཐུབ་ཡོད་རེད། དེ་བྱས་དུས་ད་ད་ལྟ་འདི་སྐོར་ལ་ལྷག་པར་དུ་ཨ་མི་རི་ཀ་གི་བདེ་སྲུང་ཅིག་ཨ་མི་རི་ཀ་གི་སྲིད་འཛིན་ཇོ་བྷའི་ཏིན་དང་ཁེ་ན་ཌ་གི་སྲིད་བློན་ཇ་སི་ཊིན་ཊུ་ཌོ་ཁོ་རྣམ་པ་གཉིས་ཡང་ཅིག་ཞལ་པར་ཐོག་ལ་བཀའ་མོལ་ཞུས་ཨ་ནི་ཐ་མ་ཐ་མ་དེ་འདྲའི་ཐག་ཆོད་ཡོང་ཡག་གི་གནས་ཚུལ་དེ་འདྲ་བོ་ཅིག་ཡིན་ས་རེད་ད་དེ་འདྲ་བྱས་ཡོང་དུས་ད་ག་འདྲ་མདོག་མདོག་ད་དེའི་སྐབས་སུ་རྒྱ་ནག་དང་ཨ་རི་གཉིས་བར་གི་འབྲེལ་ལམ་དེ་ཅིག

དེ་ཐོག་ཁྱེད་ཀྱི་གཟིགས་ཚུལ་ག་རེ་ཡོད་ན་རྒྱ་ནག་དང་ཨ་རི་གཉིས་གཉིས་ཆ་གི་ཐོག་ལ་ཁེ་ཕན་གྱི་ཆེད་དུ། དེ་ལྟར་རེད་ད་ཡིན་ད་ཡིན་ད་ང་ཚོ་ཆུ་ཐང་གཅིག་ཆོས་ཕྱོགས་ནས་བསམ་བློ་ཞིག་བཏང་བ་ཡིན་ནའང་འདྲ། ཆབ་སྲིད་ཀྱི་བསམ་བློ་ཞིག་བཏང་བ་ཡིན་ནའང་འདྲ། ཨ་ནི་ཁོ་རྒྱལ་ཁབ་ཆེན་པོ་སྟོབས་ཆེན་པོ་གཉིས་དེ་ན་ནི་ད་དཔལ་འབྱོར་གྱི་ཐོག་ནས་བཤད་ན་ཨང་དང་པོ་དང་གཉིས་པ།

ཁོང་ཚོ་སྐད་ཆ་བཤད་ཀྱི་རེད། སྐད་ཆ་ག་རེ་བཤད་ཀྱི་རེད་ཟེར་ན་ཨ་མི་རི་ཀ་ཁོ་རང་ཚོ་བཤད་འདོད་ཞེ་པོ་ཞིག་ཡོད་རེད། ད་ལྟ་ལྷག་པར་དུ་དམངས་གཙོ་ཚོགས་པའི་གི་ནི་ད་ལྟ་དེ་སྲིད་འཛིན་དང་ཨ་ནི་གྲོས་ཚོགས་གོང་མ་ཡིན་ནའང་འདྲ་ཨ་ནི་གང་ལྟར་དམངས་གཙོ་ཚོགས་པའི་གི་ད་ལྟ་དེ་ནང་ནས་དེ་ཆབ་སྲིད་པ་དེ་གྱི་དེ་ཚང་མ་རྒྱ་ནག་དང་མཉམ་དུ་འབྲེལ་བ་གལ་ཆེན་པོ་ཡིན་པ་དང་ཨ་ནི་དེ་འབྲེལ་བ་ཡག་པོ་བྱུང་པ་ཡིན་ན་ཁོ་རང་ཚོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་འོས་ཤོག་བླུགས་ན་འོས་ཤོག་ཡང་བསྐྱར་ཐོབ་ཡག་གི་རེ་བ་ཆེན་པོ་ཡོད་བསྡད་པ་དེ་ད་རྒྱ་ནག་དེ་བལ་གཏེར་གལ་ཆེན་པོ་ཡིན་པ་དེ་ཁོང་ཚོ་ཤེས་ཀྱི་ཡོད་རེད། དེ་བཞིན་ད་རྒྱ་ནག་ལ་གོ་ཚོད་གམ་ད་རྒྱ་ནག་གི་ཐེ་ཝན་ལ་དམག་ཞིག་མ་བརྒྱབ་ན་གང་དེ་ཁོ་རྒྱ་ནག་གི་ཅིག་གི་ག་ཚད་ཚོད་ཅིག་ད་དེ་གམ་མི་ཤི་ག་ཚོད་གམ་བུ་ཀྲང་ཅིག་བཏང་ཡོང་ཡང་ཡང་མི་ན་ཅིག་ཅིག་མ་གོ་སི་ནི་ཆུང་ངུ་ཆུང་ངུ་དེ་འདྲས་ཅིག་ཉེན་ཁ་ཞེ་པོ་ཞེ་པོ་མེད་དེ་བ་དེ་འདྲས་ཞིག་ག་རེ་བྱས་པའི་ན་མ་བྱས་ན་ཁོ་ཚོ་བཟོ་བཀོད་འདྲས་བྱས་བྱས་ཨ་ནི་ཅིག་ཚིག་ཚིག་རེ་ཅིག་ཤ་ན་མ་ཐོག་ཕུག་ལ་གང་དེ་མང་གཙོ་ཚོགས་པའི་གི་སྒྲུབ་བྱ་དམིགས་ཡུལ་དེ་ཉིས་སྟོང་ཉི་ཤུ་རྩ་བཞི་དེའི་དམིགས་ས་དེ་རེད

རྒྱ་ནག་གཉིས་ཀྱི་ཕྱི་འབྲེལ་དེ་ག་འདྲ་འདྲ་པོ་ཆགས་ཀྱི་ཡོད་མེད་འདི་ཐོག་ལ་ད་གནད་དོན་ཤེས་པ་མང་པོ་ཅིག་གིས་ཞིབ་འཇུག་ཅིག་བྱས་ཡོང་དུས་ཅིག། ལམ་སེང་ཅིག་འབྲེལ་བ་དུ་བཙུགས་ཡ་ལ་དཀའ་ལས་ཁག་པོ་ཅིག་རེད་བསྡད་ཡོད་རེད། གང་ཡིན་ཟེར་ན་རྒྱ་ནག་ནང་དང་ཨ་མི་རི་ཀ་ནང་གི་ད་ཅིག་ནང་སྲིད་ཀྱི། གནད་དོན་འདི་འདྲ་མང་པོ་གཅིག་གི་ཤུགས་རྐྱེན་ལ་བརྟེན་བྱས་ནི་ལམ་སེང་འབྲེལ་ལམ་འཛུགས་ཡ་དེ་ཕལ་ཆེར་དཔེ་དེ་དཀའ་ལས་ཁག་པོ་ཞིག་རེད་ཟེར་གི་འདུག་ཡང་འགའ་ཤས་གཅིག་གིས་ད་རྒྱ་ནག་དང་ཨ་རི་གཉིས་ཀྱི་འབྲེལ་ལམ་དེ་དཔེར་ན་ད་ཅིག་རླུང་འཚུབ་འདྲ་པོ་མ་སོང་ན་ཅིག་ཆེན་པོ་ཅིག་ཡོང་ཡ་གི་དེ་འདྲ་ཅིག་ཡོད་གནས་སྟངས་ཅིག་རེད་བསྡད་ཡོད་རེད་ཟེར་ཡ་གི་སྐད་ཆ་ད་ཡང་བཤད་བཤད་མཁན་འདྲ་འགའ་ཤས་བྱུང་འདུག་ཁྱེད་ཀྱི་ཐོག་ནས་གཟིགས་པ་ཡིན་ན་ག་འདྲ་འདྲ་པོ་ཅིག་ཆགས་སྲིད་ཀྱི་རེད་ད།

དེ་ལྷག་པར་དུ་ཨ་མི་རི་ཀས་ཁོ་རང་གི་ནང་སྲིད་ཀྱི་ཐོག་ནས་ཆ་བཞག་པས་ན་ཁོའི་དཔལ་འབྱོར་གྱི་དེའི་ཡར་རྒྱས་འགྲོ་བ་དང་དཔལ་འབྱོར་མ་ཉམས་པ་དེ་ཨ་མི་རི་ཀ་གི་ད་ལྟ་དེའི་མང་གཙོ་ཚོགས་པའི་གི་སྒྲུབ་བྱ་དམིགས་ཡུལ་དེ་ག་རང་རེད་ད་སྤྱི་མཐུན་ཚོགས་པ་གི་ཡིན་ན་དེ་ག་རང་ཆགས་ཀྱི་ཡོད་རེད་བ་དེས་ན་དེའི་ཕྱོགས་ནས་བྱས་པས་ན་ཁོ་གཉིས་ཀ་ནི་ལྟ་བ་ཆབ་སྲིད་ཀྱི་ལྟ་གྲུབ་དང་ནི་དམག་དམག་དོན་གྱི་ཐོག་ནས་ད་དེའི་ཕྱོགས་གཉིས་ནས་རྒྱ་ནག་ཁོ་རང་ཚོ་གི་དགྲ་བྱེད་བསྡད་བྱས

བསྟན་འཛིན་དད་གསལ་ལགས་ཅིག་གསུངས་པ་ནང་བཞིན་བྱས་ཨ་མི་རི་ཀ་གི་སྲིད་འཛིན་ཇོ་བྷའི་ཏེན་གྱིས་ཉེ་ལམ་རང་རྒྱལ་དོན་གྱི་གཏམ་བཤད་དེ་སྤེལ་ཚར་ས་རེད་ཨ་ནི་རྒྱལ་དོན་གྱི་གཏམ་བཤད་སྤེལ་ཚར་བའི་རྗེས་ལ་ཡང་ཨ་མི་རི་ཀ་གི་བརྒྱུད་ལམ་དེ་འདྲ་གཅིག་གིས་ཇོ་བྷའི་ཏེན་ལ་བཅར་བཀའ་མོལ་གནང་བའི་སྐབས་སུ་ཁོ་རང་གིས་རང་གིས་གསུང་གི་འདུག་ད་ད་ལྟ་ཨ་མི་རི་ཀ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཁོ་རང་དཔེ་དེ་དཀའ་ངལ་ཞེ་པོ་ཅིག་ནང་སླེབས་བྱས་སླེབས་བསྡད་སྡོད་ཡོད་རེད། དེ་འདྲ་གི་དཀའ་ངལ་ཡོད་ཡོད་པའི་གི་གནས་ཅིག་ལ་སུ་གི་རེད་རྐུབ་ཀྱག་སེ་ན་འབུ་འདྲ་བོ་ཅིག་དེ་འདྲ་ཅིག་ལ་སུ་གིས་བསྡད་གི་རེད་ལབ་ནི་ད་ཅིག་ཤུགས་ཆེན་པོ་གི་ཐོག་ནས་རྒྱ་ནག་གི་དཀའ་ངལ་ཅིག་བཤད་ཡོད་རེད་ཨ་ནི་འདི་ལ་ཡང་རྒྱ་ནག་གིས་ཚུར་ལན་འདེབས་ཞེ་པོ་བྱས་བྱས་ནས་ད་དེ་འགན་ཁུར་མེད་པ་དང་རྒྱལ་སྤྱི་གི་ཕྱི་འབྲེལ་དང་འབྲེལ་བ་གི་ཅིག་ཀུན་སྤྱོད་དང་མ་མཐུན་པའི་ཐོག་ནས་བཀའ་མོལ་ཞུས་རེད་ཟེར་ནས

ཨ་མི་རི་ཀ་གི་ངོས་ནས་གིས་ད་ཅིག་ཕྱོགས་གཅིག་ལ་རྒྱ་ནག་གི་མཉམ་དུ་ལ་ཅིག་རྩོད་རྙོག་སློང་གི་མེད་ཨ་ནི་ཡང་འགྲན་རྩོད་བྱེད་ཡ་གི་ཁོ་རང་ཚོ་གི་དམིགས་ཡུལ་དང་དེ་ཡོད་ཟེར་ནས་དེ་ཤུགས་ཆེན་པོ་བྱས་ལོ་བཤད་བསྡད་གི་ཡོད་རེད། དེ་བྱས་ཡོང་དུས་ད་ཡང་འགའ་ཤས་ཅིག་གིས་ཟེར་ན་རོ། ད་ལྟ་སྲིད་འཛིན་ཞི་ཅིན་ཕིན་དང

ཀྱི། འབྲེལ་བ་བྱེད་ས་གི་སྒོ་འདྲ་བོ་དུ་མ་སོང་ན་ཨ་ནི་དེ་ཕྱེ་ནས་བསྡད་དུ་ཡོད་ཟེར་ན་ཨ་མི་རི་ཀ་གིས་ཡང་ཡང་གཅིག་དེ་ནན་པོ་བྱས་གསུང་གི་འདུག་ད Communications line is always open ཟེར་ལབ་དུས་སྐབས་སུ་འབྲེལ་བ་བྱེད་ས་གི་དེ་སྒོ་ཕྱེ་བསྡད་ཡོད་ཟེར་ནས་ད་ཨ་མི་རི་ཀ་ངོས་ནས་གིས་རྒྱ་ནག་མཉམ་དུ་ཁྱོན་ནས་འབྲེལ་བ་བྱེད་མ་འདོད་པའི་གི་དེ་འདྲ་གི་ན་རྣམ་པ་མི་འདུག་བ་ད་ཁོ་རང་ཚོ་ག་ཚོད་ཅིག་ཡིན་ནའི་ཕར་སྟོན་ཡ་གི་ཁེ་སྤོགས་འདྲ་བོ་བྱེད་བསྡད་གི་འདུག་བ་ལ།

དེ་མེད་པ་བཟོ་ཡ་ཡིན་ན་རྒྱ་ནག་དེ་ཡིན་གཅིག་མིན་གཅིག་ཚུར་ལ་ཡོང་དགོས་འདུག་ཨ་རི་གི་ཕྱོགས་དང་ཡོ་རོབ་ཕྱོགས་ལ་གང་ཐུབ་ཐུབ་བྱས་ནས་གོམ་པ་གང་ཡིན་ན་ཚུར་འཐེན་ཐུབ་པ་ཅིག་བྱེད་དགོས་དེ་ཡོད་རེད་དེ་མ་འཐེན་པ་བྱས་ན་ཡང་ན་ཨ་རི་རྒྱ་ནག་དེ་འདྲས་རེད་ཡང་མིན་ན་ཨ་རི་གི་ཕྱོགས་འགྲོ་རྒྱུ་རེད་ཡང་མིན་ན་ནི་ཨུ་རུ་སུ་གི་ཕྱོགས་འགྲོ་རྒྱུ་རེད་ཁོ་གཉིས་ནི་པར་རོ་ནི་ཁོ་ད་ལྟ་པར་རིས་བར་རིས་རེད་བསྡད་ཀྱི་འདུག་ཨ་ཁོ་གལ་སྲིད་བོད་དེ་བོད་ཆོལ་ཆེན་པོ་ཞིག་ལོག་པ་ཡིན་ན་ཨ་ནི་ཁོ་ཨུ་རུ་སུ་མཉམ་དུ་འཁྱོངས་པ་ཡིན་ན་ད་རྒྱ་ནག་ཨ་རི་དང་ཡོ་རོབ་གཉིས་ཀ་དཀའ་ངལ

ལྒང་བུ་འདི་གི་ཡང་ཅིག་གནད་དོན་ཆེ་ས་དང་ཡང་ཅིག་ཉེན་ཁ་ཆེ་ས་གི་གནས་ཚུལ་མང་པོ་ཅིག་ལ་ཁོང་ཚོ་རྦད་དེ་ཕ། ཁ། ཡིན་ཟེར་ན་རེད་ཨ་ནི་འདི་འདི་ཚོ་གནད་དོན་འདི་ཚོ་ལས་ཕར་ཅིག་རྒྱ་ནག་མཉམ་དུ་ལ་འབྲེལ་བ་བྱེད་ཡ་འདི་ཡང་ཨ་རི་རང་གི་གནད་དོན་མང་པོ་ཅིག་ལ་ཐུག་ཡོད་པ་དང། ཨ་ནི་དེ་ནང་བཞིན་ཅིག་ག་རེ་ཟེར་དགོས་རེད་ཅིག་ཁོ་རང་ཚོ་གི་གལ་སྲིད་ད་གང་ལྟ་གང་འདྲ་བྱུང་མ་བྱུང་ནས་ཅིག་འདི་གང་ལ་ཞུས་ནའང་འབྲེལ་བ་འབྲེལ་བ་ཟེར་ཡོད་མ་རེད་ད་ཅིག་ཁ་ཕྱོགས་འདྲ་པོ་དེ་ཨ་རི་དང། རྒྱ་ནག་གཉིས་ཀྱི་ཁ་ཕྱོགས་དེ་ལ་དམིགས་བསལ་ཅིག་འགྱུར་བ་འགྲོ་འགྲོ་ཡས་ཟེར་གྱི་ཡོད་མ་རེད་ད་དཔེར་ན་ཨ་མི་རི་ཀ་གི་ཡང་ཅིག་ལོ་རྗེས་མ་ལོ་ལ་དེ་སྲིད་འཛིན་གྱི་འོས་བསྡུ་ལངས་འོང་གི་ཡོད་རེད་ཨ་ནི་དེ་ནང་བཞིན་ཐེ་ཝན་གྱི། སྲིད་འཛིན་གྱི་འོས་བསྡུ་དེ་འདྲ་ཅིག་ལངས་འོང་གི་ཡོད་རེད་དེ་ཚོ་ཨ་ནི་དེ་མ་ཟད་ལོ་འདི་གི་ལོ་མཇུག་ལ།

དེ་ཅི་ཆ་ནས་དེ་གང་ཐད་ད་ཨ་རི་ཁེ་རྒྱ་ནག་གི་དེ་ད་གི་ད་གི་ཇི་གོ་རེད་ང་ཚོ་ཡིན་ན་ད་རྒྱ་ནག་དུག་སེ་རེད་ང་ཚོ་ཕར་ཉན་དེ་བོད་པ་ཚོ་གི་ནི་ད་ཤེས་ཐག་གོ་ཐག་ར་ཞུ་དགོས་རེད་པས་ནི་བསམ་བློ་གཏོང་སྟངས་ཞིག་གི་དཔེ་རྒྱ་ནག་ཧ་ལས་པ་སྟོབས་ཆེན་པོ་འགྲོ་སྟོབས་ཆེན་པོ་འགྲོ་བ་ཞིག་མཐོང་གི་རེད་དོ་ཨ་ནི་ཨ་མི་རི་ཀ་དང་ཡོ་རོབ་འདྲ་བོ་ཡིན་ན་ཁོ་སྟོབས་ཆེན་པོ་བྱས་ནས་མཐོང་གི་ཡོད་མ་རེད་ཐ་ན་ཡུ་ཁུ་རེན་གི་མི་མང་མི་ཚོ་ཡིན་ན་ཡང་རྒྱ་ནག་དེ་སྟོབས་ཆེན་པོ་བྱས་བརྩི་གི་མི་འདུག་ཨ་ནི་ང་ན་ནིང་ལོ་བརྒྱད་འགྲོ་དུས་དང་པ་ཨ་ནི

རྒྱ་ཁབ་ཀྱི་ལོ་རྒྱུས་དང་དེ་ཚོའི་ནང་ལོགས་ལ་དཔེ་དེ་ཞིབ་པོ་གཅིག་དཔེ་འདྲ་བོ་གཅིག་གླེང་ཡ་ཡོད་རེད་པས་དཔེར་ན་དེ་ནང་བཞིན་གྱི་ཡ་བོད་པའི་སྤྱི་ཚོགས་ནང་ལོགས་ལ་ད་མང་པོ་གཅིག་གིས་གཅིག་རྒྱ་ནག་གི་གསང་ཉུལ་བཏང་གྱི་ནས་ཨ་ནི་ང་ཚོའི་སྤྱི་ཚོགས་དཀྲུག་ཡ་དང་དེ་འདྲ་གི་ཐོག་ལ་གཅིག་ལབ་ཀྱི་འདུག་ག་གསང་ཉུལ་གི་ཐོག་ལ་གཅིག་བཏང་རྒྱ་ནག་དེ་ཡང་གཅིག་བྱེད་ཡ་ལ་ཐབས་ཇུས་མཁས་པ་འདྲ་བོ་གཅིག་ཡིན་ས་རེད་བ།

ད་དེ་ག་ལ་ཞིག་ཐོངས་སུ་དེ་ད་ང་སྟོང་ལྷག་ཆགས་འདུག་ད་དེ་ག་རེ་ཞིག་ན་ཚ་ཡོན་ནན་ནི་ནི་ཡ་དེ་ཉིན་ཁྲི་པད་ལེ་ནི་དེ་ནི་དེ་ག་རེ་ཞིག་གོ་རེ་ཕུ་གེ་ཡ་ཡན་ཡ་ཡན་སུ་གོ་ནོ་གེ་སི་ཁྲོན་ནི་ནི་ཕ་ནི་དེ་དེ་བོ་རང་ཅུ་ཅུ་མ་དེ་ལ་ནི་ད་ན་ཞིང་གེ་དེ་ནི་ཤི་ཁ་ཚ་ད་ད་པ་ཞེ

རེད་རྒྱ་ནག་གི་ཡིན་ན་འདྲ་ད་ང་ཚོ་དེ་ཡང་བསམ་པ་བཟང་པོ་ཟེར་དགོས་རེད་པས་ད་དེ་ན་འཛམ་གླིང་ཞི་བདེ་རང་གི་ཐོག་ལ་བསམ་བློ་བཏང་ནས་དེའི་སྐོར་ལ་ཞིབ་འཇུག་བྱེད་པ་ཡིན་ན་ཨ་རི་ཁོ་རང་གི་ངོས་ནས་སྐྱོན་ག་རེ་ཡོད་ཟེར་ན་ནི་སྤྱིར་རྒྱ་ནག་གི་ཚད་དེ་ཨ་རི་ཁོ་རང་ཁ་ཕིག་རྒྱ་ཡག་གི་ཚད་དེ་ལས་དེ་བ་མ་རེད་ཁོང་ཚོ་དེ་ཟེར་ཅིག་ག་རེ་ཟེར་དགོས་རེད་ལྷོད་གཡེང་འདྲ་བ་ཅིག

ཉེ་ལམ་རང་ནི་བྱུང་བའི་ལྒང་ཕུག་གི་གསང་མྱུལ་གྱི་དོན་རྐྱེན་འདི་དང་འབྲེལ་བའི་ཐོག་ལ་ནི་ད་ལྟ་དེའི་རྒྱལ་ཁབ་ཕྱོགས་གཉིས་ཀྱི་བཅས་ཕྱི་འབྲེལ་གྱི་ཐོག་ལ་དོ་ཕོག་དཀའ་ངལ་ཏོག་ཙམ་འཕྲད་བསྡད་ཡོད་པ་ནི་ད་མ་འོངས་པར་ཕྱི་འབྲེལ་དེ་ཁ་ཕྱོགས་ག་འདྲས་འདྲ་པོ་ཅིག་ལ་འགྲོ་ཐུབ་མིན་གྱི་སྐོར་ལ་གླེང་མོ་བྱས་པ་ཡིན། Virginia། གཙུག་ལག་སློབ་གྲྭ་ཆེན་མོ་ཡི་ནང་གི་བོད་དོན་ཐོག་བཀའ་དོན་དབྱེ་ཞིབ་པ་བསྟན་འཛིན་ཐོས་བསམ་ལགས་ཁྱེད་དེ་རིང་ང་ཚོའི་ལས་སྟེགས་ནང་ཕེབས་པར་སླར་ཡང་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་གི་ཡིན།